སྲུང་སྐྱོབ་ཀྱི་མཉམ་འབྲེལ་གསར་པ་བཙུགས་རྒྱུ་གསལ་བསྒྲགས་གནང་འདུག་ཕོ་བྲང་དཀར་པོ་ནས་སྲིད་འཛིན་ཇོ་བྷེ་ཌེན་གྱིས་གསལ་བསྒྲགས་གནང་པའི་སྐབས་ལ་དབྱིན་ཡུལ་གྱི་སྲིད་བློན་བྷོ་རིས་ཇཱོན་སན་དང་ཨོས་ཏྲེ་ལི་ཡའི་སྲིད་བློན་སྐཱོད་མཱོ་རི་སན་རྣམ་གཉིས་དྲ་རྒྱའི་ཐོག་ནས་ལྷན་ཞུགས་གནང་ཡོད་པ་དང། སྲུང་སྐྱོབ་ཀྱི་མཉམ་འབྲེལ་གསར་པ་འདི་ནི་གཙོ་བོ་འཕེལ་རྒྱས་དང་ཤུགས་རྐྱེན་ཆེ་རུ་འགྲོ་བཞིན་པ་རྒྱ་ནག་ལ་དམིགས་ཀྱི་ཡོད་པ་དབྱེ་ཞིབ་པས་བཤད་ཀྱི་ཡོད་ཀྱང་འགོ་ཁྲིད་རྣམ་པས་ཐད་ཀར་མིང་བོས་མེད་པ་རེད། སྲིད་འཛིན་བྷེ་ཌེན་གྱིས་དེ་རིང་ང་ཚོས་ལོ་རྒྱུས་རང་བཞིན་གྱི་གོམ་པ་ཞིག་སྤོས་ཏེ་ང་ཚོ་རྒྱལ་ཁབ་གསུམ་གྱི་མཉམ་འབྲེལ་གཏིང་ཟབ་པ་དང་གཞུང་འབྲེལ་བཟོ་རྒྱུ་ཡིན་གང་ཡིན་ཟེར་ན་ང་ཚོས་རྒྱ་གར་ཞི་བདེ་རྒྱ་མཚོའི་ཁུལ་དུ་ཞི་བདེ་དང་བརྟན་ལྷིང་ཕུགས་རྒྱང་རིང་པོར་སྲུང་རྒྱུ་གལ་ཆེན་པོ་ཆགས་པར་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་འདུག་ཨ་མི་རི་ཀ་དང་དབྱིན་ཡུལ་གཉིས་ཀྱིས་ཨོ་སྟྲེ་ལི་ཡར་རྡུལ་ཕྲན་ནུས་ཤུགས་ལ་བརྟེན་པའི་མཚོ་འོག་དམག་གྲུའི་འཕྲུལ་རིག་ལག་རྩལ་དང་མཐུན་རྐྱེན་འཐོབ་རྒྱུར་རོགས་པ་བྱེད་རྒྱུ་ཡིན་པ་དེ་ནི་རྒྱ་གར་ཞི་བདེ་རྒྱ་མཚོའི་ཁུལ་དུ་རྒྱ་ནག་གི་རྡུལ་ཕྲན་ནུས་ཤུགས་ཀྱི་གྲུ་གཟིངས་འབྱོར་བའི་སྐབས་ལ་ཨོ་སྟྲེ་ལི་ཡའི་མཚོ་དམག་གིས་གདོང་ལེན་བྱེད་རྒྱུའི་ནུས་པ་འདྲ་འདྲ་ཡོང་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་པ་རེད། ཨ་མི་རི་ཀས་རྒྱལ་ཁབ་གཞན་གཅིག་ལ་རྡུལ་ཕྲན་ནུས་ཤུགས་ཀྱི་ལག་རྩལ་མཉམ་སྤྱོད་བྱས་པ་དེ་ནི་ལོ་ངོ་བདུན་ཅུའི་རྗེས་ལ་ཐེངས་དང་པོ་ཆགས་ཡོད་པ་རེད། གཟའ་ཕུར་བུ་ཉིན་ཡུ་རོབ་གྲོས་ཚོགས་ནང་ལ་ཡུ་རོབ་སྤྱི་མཐུན་དང་རྒྱ་ནག་སྐོར་ཐབས་ཇུས་སྐོར་ཀ་བ་དྲུག་གཞི་རྩར་བཞག་པའི་སྙན་ཐོར་འོས་ཤོག་འཕེན་པའི་སྐབས་ལ་རྒྱབ་སྐྱོར་བྱེད་མཁན་ཚད་མཐོ་པོ་བྱུང་འདུག་འོན་ཀྱང་རྒྱ་ནག་གཞུང་གིས་དེར་སྐྱོན་བརྗོད་བྱས་འདུག། ཚོགས་མི་ལྔ་བརྒྱ་བདུན་ཅུ་ཡིས་རྒྱབ་སྐྱོར་བྱས་པ་དང་ཚོགས་མི་དྲུག་ཅུ་རེ་གཅིག་གིས་དགག་བྱ་བྱས་པ། ཚོགས་མི་བཞི་བཅུ་ཚོགས་འདུར་བཅར་མེད་པ་རེད། སྙན་ཐོའི་ནང་ཐབས་ཇུས་ཀྱི་ཀ་བ་གཉིས་པ་དེ་ཀུན་ཁྱབ་རིན་ཐང་དང་རྒྱལ་སྤྱིའི་འགྲོ་ལུགས་འགྲོ་བ་མིའི་ཐོབ་ཐང་སྐོར་འབྲེལ་བ་ཆེ་རུ་གཏོང་རྒྱུ་དང་འབྲེལ་བོད་དང་ཤིན་ཅང། ནང་སོག་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་འགྲོ་བའི་སྐོར་བློ་འཚབ་བསྟན་པ་མ་ཟད། བོད་ནང་བཙན་དབང་གིས་ངལ་རྩོལ་བསྐུར་གྱི་ཡོད་པར་བློ་འཚབ་ཆེན་པོ་བསྟན་ཡོད། སྙན་ཐོའི་ནང་ཡུ་རོབ་ལྷན་ཚོགས་ཀྱིས་རྒྱ་ནག་གཞུང་ལ། ཆོས་ལུགས་མི་སྣའི་འཛིན་སྐྱོང་བྱེད་ཕྱོགས་ཀྱི་བཀའ་རྒྱ་ཨང་བཅོ་ལྔ་པ་བེད་སྤྱོད་བཏང་སྟེ་རྒྱལ་བའི་ཡང་སྲིད་གཙོས་པའི་བླ་སྤྲུལ་ཡང་སྲིད་ལ། གཞུང་གིས་ཐེ་བྱུས་བྱེད་ཀྱི་ཡོད་པར་བློ་འཚབ་བསྟན་དགོས་པ་ལམ་སྟོན་བྱས་ཡོད་པ་རེད། Science Bulletin དྲ་རྒྱ་དང Gizmodo དྲ་རྒྱར་གནས་ཚུལ་སྤེལ་བར་གཞིགས་ན། ལོ་ངོ་འབུམ་གཉིས་ཙམ་གྱི་སྔོན་ལ་བོད་མཐོ་སྒང་གི་ཆུ་བཟང་གི་ཆུ་ཚན་གྱི་འཁྲིས་ནས་རྡོ་ལ་ལག་རྗེས་དང་རྐང་རྗེས་བཞག་པ་དེ་ཚོ་ནི། འགྲོ་བ་མི་ཡི་མེས་པོ་ཧོ་མི་ནིནས་ཀྱིས་བཞག་པ་རྒྱལ་སྤྱིའི་ཞིབ་འཇུག་རུ་ཁག་ལ་རྙེད་ཡོད་པ་རེད། ད་ཕན་གྱི་འཛམ་གླིང་ནང་ལག་རྗེས་དང་རྐང་རྗེས་རྡོ་ལ་བཞག་པའི་སྒྱུ་རྩལ་རི་མོ་བརྩི་སྲོལ་ཡོད་པ་དེ་ཚོའི་ཁྲོད་ནས་བོད་མཐོ་སྒང་ནས་ད་རེས་གསར་པ་རྙེད་པ་དེ་རྙིང་ཤོས་ཆགས་སྲིད་ཡོད་པ་དང། ད་དུང་དེང་དུས་འགྲོ་བ་མི་ཡི་མེས་པོ་ཧོ་མི་ནིནས་ཟེར་བ་རྒྱ་མཚོ་ནས་མཐོ་ཚད་ཧྥི་ཏི་གཅིག་ཁྲི་ཉིས་སྟོང་གི་སྟེང་གི་བོད་མཐོ་སྒང་ལ་གནས་པའི་དཔང་རྟགས་སྔ་ཤོས་ཆགས་ཡོད་པ་རེད། ཞིབ་འཇུག་པས་ལག་རྗེས་དང་རྐང་རྗེས་རྙེད་པ་དེ་ཚོ་ནི་ལོ་ངོ་འབུམ་གཅིག་དང་སྟོང་ཕྲག་དྲུག་ཅུ་རེ་དྲུག་ནས་ལོ་ངོ་འབུམ་གཉིས་དང་སྟོང་ཕྲག་ཉི་ཤུ་རྩ་དྲུག་བར་ཡིན་པ་ཚོད་དཔག་བྱེད་ཀྱི་ཡོད་པ་རེད། བོད་ནང་ནས་ཆབ་སྲིད་བཙོན་ཟུར་ར་ཚེ་རིང་དོན་གྲུབ་ད་ལོ་ལོ་སུམ་ཅུ་སོ་བཞི་ལས་སོན་གྱི་མེད་ཀྱང་འདི་ཚེས་བཅོ་ལྔ་ཉིན་ཁྲིན་ཏུར་འདས་གྲོངས་ཕྱིན་འདུག། ཁོང་ནི་ཨ་མདོ་རྔ་བ་ཁྱུང་མཆུ་རྫོང་གསེར་སྡེའུ་རོང་མཐའ་དགོན་པའི་དགེ་འདུན་པ་ཞིག་ཡིན་པ་དང་ཁོང་ཉིས་སྟོང་བཅུ་ལོའི་ཟླ་བ་གཉིས་པའི་ནང་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་གིས་མི་ལོ་གསུམ་གྱི་དུས་བཀག་བཙོན་འཇུག་ཁྲིམས་ཐག་བཅད་དེ་མེན་ཡང་བཙོན་ཁང་དུ་བཙོན་འཇུག་བྱས་ཡོད་པ་རེད། བོད་ནང་གི་དངོས་ཡོད་གནས་སྟངས་སྐོར་ཁོང་གིས་དཔེ་དེབ་གསོན་མིག་ཅེས་པ་རྩོམ་སྒྲིག་དང་དཔར་སྐྲུན་བྱས་པའི་ཉེས་མིང་འོག་བཀག་ཉར་བྱས་ཡོད་པ་རེད། ཉིས་སྟོང་བཅུ་གསུམ་ལོར་གློད་གྲོལ་བྱུང་ཡང་གཟུགས་པོའི་གནས་སྟངས་ཡག་པོ་མེད་པར་ཆགས་པ་དང་ལྷག་པར་དུ་མཆིན་པར་ནད་མནར་བྱུང་བའི་རྐྱེན་གྱིས་ཡུན་རིང་སྨན་བཅོས་བྱས་ཀྱང་ཕན་ཐོགས་བྱུང་མེད་པ་རེད་འདུག། སྤྱིར་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པ་བོད་མི་ཆབ་སྲིད་བཙོན་པ་མང་པོ་ཞིག་ལ་བཙོན་ཁང་དུ་ཉེས་རྡུང་དང་མནར་གཅོད་ཚད་མེད་ཕོག་གི་ཡོད་པ་དང་ཁ་ལག་ཡག་པོ་ཐོབ་ཀྱི་མེད་པ། སྨན་བཅོས་ཀྱི་མཐུན་རྐྱེན་ཡག་པོ་ཐོབ་ཀྱི་མེད་པར་བརྟེན་མཆིན་པ་དང་མཁལ་མའི་ནད་ཕོག་པའི་གནས་ཚུལ་མང་པོ་འབྱུང་གི་ཡོད་པ་རེད། ཁ་སང་བྱང་ཀོ་རི་ཡ་དང་ལྷོ་ཀོ་རི་ཡ་གཉིས་ཀྱིས་མེ་ཤུགས་འཕུར་མདའ་ཚོད་ལྟ་བྱས་འདུག་ལྷོ་ཀོ་རི་ཡ་ནས་མཚོ་འོག་དམག་གྲུ་ནས་མེ་ཤུགས་འཕུར་མདའ་འཕེན་ཡོད་པ་དང། སྐབས་དེར་སྲིད་འཛིན་མུན་ཇེ་ཨིན་གྱིས་བལྟས་ཡོད་པ་དང། མཚོ་འོག་དམག་གྲུ་ནས་མེ་ཤུགས་འཕུར་མདའ་འཕེན་རྒྱུའི་འཕྲུལ་ཆ་ཡོད་མཁན་གྱི་རྒྱལ་ཁབ་ཨང་བདུན་པ་དེ་ལྷོ་ཀོ་རི་ཡ་ཆགས་ཀྱི་ཡོད་པ་དང་དེ་སྔོན་ལ། བྱང་ཀོ་རི་ཡས་མེ་ཤུགས་འཕུར་མདའ་ཆ་གཅིག་འཕེན་ཡོད་པ་དེ་བྱང་ཀོ་རི་ཡའི་ཤར་མཚོ་ཁའི་རྒྱུད་ལ་ཟགས་ཡོད་པ་རེད། དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གིས་དབུ་འཛུགས་གནང་བའི་བདུན་ཕྲག་གསུམ་རིང་གི་མར་ངོ་དབྱར་ཆོས་ཆེན་མོ་མཇུག་སྒྲིལ་གནང་འདུག་འདི་ལོ་ནས་བཟུང་མར་ངོ་དབྱར་ཆོས་ཆེན་མོ་འཚོགས་གཏན་འཁེལ་ཡོད་པ་དང། འདི་ལོའི་མར་ངོ་དབྱར་ཆོས་སྐབས་དཔལ་རྒྱལ་བ་ཀརྨ་པ་མཆོག་གིས་གསང་སྔགས་ཀྱི་བྱུང་བ་ཞེས་པའི་བརྗོད་གཞིའི་སྐོར་བཀའ་ཆོས་གནང་ཡོད་པ་རེད། བོད་ཀྱི་མདོ་སྔགས་ཀྱི་འབྱུང་ཁུངས་རྒྱ་གར་འཕགས་པའི་ཡུལ་དུ་སྤྱི་ཚོགས་ཀྱི་དཔལ་ཡོན་དར་ཚུལ་དང། རིག་བྱེད་བཞི་སོགས་ཆོས་ལུགས་ཀྱི་གྲུབ་མཐའ་ཁག་བྱུང་ཚུལ་ཁྱད་པར་ནང་ཆོས་ཀྱི་ཐེག་པ་ཆེ་ཆུང་རྣམས་ཇི་ལྟར་དར་ཚུལ་སོགས་བདུན་ཕྲག་གསུམ་གྱི་རིང་ལ་བཀའ་ཆོས་གནང་ཡོད་པ་རེད། མཚམས་འདི་ནས་ང་ཚོས་གསར་འགྱུར་ལས་རིམ་སྙན་སྒྲོན་ཞུས་ཚར་བ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གཟིགས་གནང་བར་ཐུགས་རྗེ་ཆེ།